དེ་ནི་དེ་རིང་གི་ལེ་ཚན་གྱི་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ད་རེས་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་ནང་ཚེ་རིང་སྟོབས་རྒྱས་མཆོག་ལ་སླར་ཡང་འདེམས་ཐོན་བྱུང་བའི་སྲིད་བློན་ལ་འཚམས་འདྲི་སྩལ་གདའ། ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་སྒེར་ཡིག་ཚང་དགའ་ལྡན་ཕོ་བྲང་གིས་སྤེལ་བའི་གནས་ཚུལ་ནང། ཉེ་དུས་འབྲུག་ཡུལ་ནང་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་འདེམས་ཐོན་བྱུང་བའི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་སུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཀྱི་ཕྱག་བྲིས་ཤིག་གསོལ་སྩལ་གནང་མཛད་ཡོད་པ་དང། ཕྱག་བྲིས་དེའི་ནང་མགོན་པོ་གང་ཉིད་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་གོང་ས་མཆོག་དང་འབྲུག་ཡུལ་མི་མང་གི་དབར་ལ་འབྲེལ་བ་ཡོད་པ་དང་དེ་བཞིན་གོང་ས་མཆོག་ནི་དམངས་གཙོའི་རིན་ཐང་ཐད་ཆོད་སེམས་བརྟན་པོའི་དགའ་མོས་གནང་མཁན་ཞིག་ཡིན་པའི་ཆ་ནས་གོང་ས་མཆོག་གིས་འབྲུག་རྒྱལ་ཁབ་ནང་འབྲུག་གི་རྒྱལ་པོ་མཆོག་གི་མིག་རྒྱང་རིང་བའི་དབུ་ཁྲིད་འོག་འདས་པའི་ལོ་མང་ནས་འཛུགས་སྐྲུན་དང་དམངས་གཙོའི་ལམ་ལུགས་ལྡན་པའི་འཛིན་སྐྱོང་གནང་བཞིན་པ་དེ་ནི། བསྟོད་བསྔགས་འོས་པ་ཞིག་ཡིན་པ་གོང་ས་མཆོག་གིས་བཀའ་གནང་གདའ། ཡང་གོང་ས་མཆོག་གིས་དེང་གི་དུས་སུ་འབྲུག་དེ་བཞིན་དེང་དུས་དང་འཚམས་པའི་ཐོག་ནས་འཛུགས་སྐྲུན་མཛད་བཞིན་པ་དང་ཆབས་ཅིག་རང་གི་གནའ་བོའི་ཆོས་དང་རིག་གཞུང་དེ་དག་གཅེས་འཛིན་མཛད་བཞིན་པ་ལ་བརྟེན་ནས། ཁྱེད་ཀྱིས་སྲིད་བློན་གནང་བའི་ལས་ཡུན་གྱི་རིང་ལ་ལས་དོན་དེ་དག་མུ་མཐུད་དེ་མཇུག་སྐྱོང་གིས་སྲ་བརྟན་ཆེ་རུ་གཏོང་ངེས་ཡིན་པ་ཡིད་ཆེས་ཞུ་གི་ཡོད་ལ། ང་ཚོ་བོད་དང་འབྲུག་གི་མི་མང་གཉིས་ཀྱི་དབར་ལ་ཐུན་མོང་མ་ཡིན་པའི་ནང་ཆོས་ཤིག་ཉམས་ལེན་མཛད་བཞིན་ཡོད་པ་མ་ཚད་ང་ཚོའི་ཆོས་ལུགས་ཀྱི་སྲོལ་རྒྱུན་དེ་ནི་དད་པ་ཙམ་ལ་གཞི་བཅོལ་བ་ཞིག་མིན་པར་ནང་ཆོས་ཀྱི་ཐོག་ནས་འགྲོ་བ་མི་སྤྱི་ཡོངས་ལ་དོན་དམ་གྱི་ཐོག་ལ་ཕན་ཐོགས་ཡོད་པ་ཞིག་ཡིན་པ་དང། ང་ཚོའི་བཀའ་འགྱུར་དང་བསྟན་འགྱུར་དེ་དག་ནི་སྟོན་པ་སངས་རྒྱས་ཀྱིས་གསུངས་པའི་བཀའ་དང་དེ་བཞིན་དེ་དང་འབྲེལ་བའི་རྒྱ་གར་གྱི་ནང་པའི་སློབ་དཔོན་རྣམ་པའི་བཀའ་རྩོམ། བསྟན་བཅོས་ཀྱི་ནང་སེམས་ཀྱི་ངོ་བོ་དང་སེམས་ཀྱི་འདུ་ཤེས་དང་ཚོར་བ་བཅས་ཀྱི་འགྲོ་སྟངས་ཤེས་ཡོན་ཧ་ཅང་ཕྱུག་པོ་ཡོད་པ་དེ་དག་ནི་དེང་དུས་ཀྱི་སྐབས་སུ་འཛམ་གླིང་ནང་ཞི་བདེ་བསྐྲུན་པར་ཕན་ཐོགས་ཆེན་པོ་ཡོད་པ་ཞིག་ཡིན་པར་བཀའ་གནང་གདའ། མཐའ་དོན ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་གིས་ཁྱེད་ཀྱིས་འབྲུག་རྒྱལ་ཁབ་དང་མི་དམངས་ཀྱི་བདེ་དོན་གྱི་ཆེད་དུ་ལས་དོན་གནང་བཞིན་པར་ལམ་ལྷོང་ཡོང་བའི་སྨོན་འདུན་ཡོད་ཅེས་གསུངས་གདའ། དེ་བཞིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་འབྲུག་གི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་དང་འབྲུག་ཡུལ་གྱི་མི་དམངས་དམངས་གཙོ་ཚོགས་པ་ལ་ཉེ་ཆར་སྤྱི་ཟླ་དང་པོའི་ཚེས་དགུ་ཉིན་གྱི་འོས་བསྡུའི་ནང་ལམ་ལྷོངས་ལྡན་པའི་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་པ་དང་དེ་བཞིན་ཨ་རི་ངོས་ནས་འབྲུག་གི་གཞུང་གསར་པའི་ལྷན་དུ་མཛའ་གྲོགས་ཀྱི་འབྲེལ་བ་འཛུགས་རྒྱུ་དང་ཕྱོགས་གཉིས་ཀྱི་མི་མང་བར་འབྲེལ་བ་དམ་ཟབ་གནང་རྒྱུའི་འདུན་པ་ཡོད་པ་གསལ་སྟོན་གནང་གདའ།

སྤྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་ཐའི་ལེན་ཌིའི་རྒྱལ་ས་བྷེང་ཀོག་ཏུ་གསར་འགོད་ལྷན་ཚོགས་ཤིག་ཚོགས་པའི་ས་ལ་འགྲོ་མི་ཐུབ་གདོང་གཏུག་ཞབས་ཚུགས་པའི་ཨེ་ཤེ་ཡ་མངའ་ཁོངས་ཀྱི་འགན་འཛིན་ཨེ་ལེན་པེར་སན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གིས་སྲིད་དབང་བཟུང་བའི་རིང་ལ་སྤྱི་ཚོགས་ནང་དམ་དྲག་དང་དྲག་གནོན་གྱི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང་བོད་ནང་གཞི་རྩའི་རང་དབང་གི་ཐོག་ལ་དམ་དྲག་ཚབས་ཆེ་བྱས་ཡོད་པ་འགྲེལ་བརྗོད་གནང་གདའ།
རྒྱ་ནག་ཏུ་ལོ་ངོ་བཅུ་ཕྲག་གཅིག་ལྷག་གི་རིང་ལ་ཞི་ཅིན་ཕིང་གིས་སྲིད་དབང་བཟུང་སྟེ་སྤྱི་ཚོགས་ནང་དམ་དྲག་དྲག་གནོན་གྱི་ཇེ་ཆེར་བཏང་ཡོད་པ་མ་ཚད་ཤིན་ཅང་ནང་མངོན་གསལ་དོད་པོའི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པས་མཚོན་པའི་བོད་ནང་གཞི་རྩའི་རང་དབང་ལ་དམ་དྲག་དང་དྲག་གནོན་ཚབས་ཆེ་དང། རྒྱ་ནག་དམར་པོའི་དབང་བསྒྱུར་ལ་ཉེན་ཁ་ཡོད་པའི་ཆོས་ལུགས་དང་རིག་གཞུང་གང་ཅི་ལ་རིག་གཞུང་རྩ་གཏོར་དང་ཆོས་ལུགས་དད་མོས་ལ་དྲག་གནོན་གྱི་སྲིད་ཇུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་དབང་བསྒྱུར་སྐབས་བོད་ནང་རྒྱ་བསྒྱུར་གྱི་སྲིད་ཇུས་ལག་བསྟར་གནས་སྟངས་ཐད་དྲི་བ་ཞུས་པར་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་ཨེ་ཤེ་ཡ་གི་འགན་འཛིན Elaine Pearson ལགས་ནས་བོད་དང་ཤིན་ཅང་ནང་ཆོས་ལུགས་རྒྱ་བསྒྱུར་གྱི་སྲིད་ཇུས་ལག་བསྟར་གྱིས་ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་དང་ཆོས་ལུགས་དྲག་གནོན་ཚབས་ཆེ་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་བར་ཐར་མོ་ཕི་ཤར་བཟོ་ཚོང་ཁང་གིས་ཉེ་ལམ་རྒྱ་ནག་ལ་འཕྲུལ་ཆས་འཚོང་རྒྱུ་མཚམས་འཇོག་བྱས་པ་ལྟར་ཕྱི་རྒྱལ་གྱི་བཟོ་ཚོང་ཁང་བརྒྱུད་ནས་རྒྱ་ནག་ལ་གནོན་ཤུགས་སྤྲད་ན་ཕན་ཐོགས་འབྱུང་སྲིད་པ་འགྲེལ་བརྗོད་གནང་གདའ།
ཉེ་ལམ་ཨ་མི་རི་ཀའི་ཐར་མོ་ཕི་ཤར་བཟོ་ཚོང་ཁང་ནས་རྒྱ་ནག་གི་ཉེན་རྟོག་པ་ལ་འཕྲུལ་ཆས་དེ་འཚོང་རྒྱུར་མཚམས་འཇོག་གནང་བ་ནས། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་འགའ་ཤས་ཀྱི་རིང་དུ་བོད་ནང་རྒྱ་ནག་གི་ཉེན་རྟོག་པས་བོད་མིའི་འདོད་མོས་ཡོད་མེད་ལ་མ་ལྟོས་པར། བོད་མིའི་རིགས་རྫས་བསྡུ་རུབ་བྱས་པ་གསལ་སྟོན་གྱིས་ཕན་འབྲས་སོན་པ་དང་མཚུངས། བོད་མི་ཙམ་མིན་པར། རྒྱ་ནག་རྒྱལ་ཡོངས་སུ་གནས་ཚུལ་དེ་རིགས་ལྷག་གི་ཡོད་པ་དང་གང་ལྟར་གནས་ཚུལ་དེའི་ཐོག་ནས་རྒྱ་ནག་ལ་ཐད་ཀར་གནོན་ཤུགས་མི་འགྲོ་བའི་སྐབས་སུ་རྒྱ་ནག་ནང་གི་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཆེན་པོ་རྣམས་བེད་སྤྱོད་བཏང་ནས་རྒྱ་ནག་ནང་མི་སེར་དཀྱུས་མའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་འགྲོ་རྒྱུ་ལ་སྐབས་རེ་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་གདའ། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་སྙན་ཐོའི་ནང་བོད་ཀྱི་ས་ཁུལ་ནང་ཆོས་དད་དང། གཏམ་བརྗོད་འགྲོ་འདུག་དང་འདུ་འཛོམས་ཀྱི་རང་དབང་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་རྒྱ་ནག་གི་དམ་དྲག་ཤུགས་ཆེ་བྱས་པའི་ཁ་ལ་བོད་ནང་འབྲོག་པ་གནས་སྤོ་དང་ཁོར་ཡུག་སྲུང་སྐྱོབ་སྐད་རྩ་མེད་གཏོང་བཞིན་པའི་གནས་ཚུལ་བཅས་ཀྱི་ཐོག་ལ་སྐད་ཆ་བཤད་མི་ཚོ་ལ་འཕྲལ་དུ་དྲག་གནོན་དང་ཁྲིམས་བརྩི་དགོས་པ་དང་ཉེན་རྟོག་པར་གནས་ཚུལ་མཁོ་སྤྲོད་བྱས་ན་བྱ་དགའ་སྤྲོད་པ་ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་ཏེ་དགེ་བཤེས་ཕན་བདེ་རྒྱལ་མཚན་འཛིན་བཟུང། གཅིག། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་བཙོན་ཁང་དུ་འདས་གྲོངས་སུ་གྱུར་བ་སོགས་བཀོད་པ་དང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ་གཏན་འཇགས་སློབ་གྲྭ་ལ་རྒྱ་ནག་དམར་པོའི་སློབ་གསོ་སྤེལ་བའི་ཛ་དྲག་གནས་ཚུལ་སོགས་གང་ཅིའི་ཐད་ནས་བོད་རྩ་མེད་ཀྱི་སྲིད་ཇུས་ཤིག་ལག་བསྟར་བྱས་བཞིན་ཡོད་པ་ལ་བརྟེན་ནས་དེ་ཚོ་ལ་ང་ཚོས་གདོང་ལེན་བྱ་དགོས་པའི་གནས་སྟངས་ཆགས་ཡོད་པ་འགྲེལ་བརྗོད་གནང་གདའ།
དེ་སྔ་ཕལ་ཆེར་ཡིན་པ་ན་མི་སེར་དྲག་སྤྱོད་བྱས་དང་རུ་བ་རྡུང་རྡེག་བྱས་དང་དེ་ཚོའི་སྒང་ལ་ཤུགས་ཆེན་པོ་ཞུགས་རྒྱུའི་ཐོན་བསྡད་ཀྱི་ཡོད་རེད། ད་ལྟ་བསམ་བློའི་འགྱུར་བ་བཏང་བའི་ཐོག་ནས་བོད་ཀྱི་ཆགས་འཇིག་གི་གནས་སྟངས་ཅིག་བོད་དེ་རྩ་མེད་བཏང་ཡས་ཀྱི་གནས་སྟངས་ཅིག་སྒང་ལ་རྒྱ་ནག་གཞུང་གི་སྲིད་ཇུས་ངན་པ་ཞིག་སྟོན་གྱི་ཡོད་དུས་ཙམ་པ་དེ་ལ་ང་ཚོས་གདོང་ལེན་བྱེད་དགོས་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། བོད་ནང་ཡིན་པའི་རྒྱ་ཆེའི་མི་དམངས་ཚོ་ཡིན་ནི་ཀྱི་བོད་ཀྱི་ཆོས་དང་རིག་གཞུང་དེ་ཚོའི་སྒང་ལ་དོ་སྣང་ཆེན་པོ་ཞིག་རུ་བ་ཅིག་གནང་གི་ཡོད་རེད། གནང་བ་དེ་ད་ལྟ་ཕལ་ཆེར་མ་རེད་དེ་སྔ་ཡིན་པ་ནས་ཀྱི་བོད་དུ་ཆོས་དང་རིག་གཞུང་འདི་བོད་མི་རིགས་ཀྱི་སྲོག་རྩ་ཡིན་པའི་ཀྱི་གནས་སྟངས་ཐོག་ནས་ཡིན་དུས་ཙམ་པ་ལ་དེ་ལས་འགལ་བའི་ཀྱི་རྒྱ་ནག་གཞུང་གི་སྲིད་བྱུས་ག་རེ་སྤེལ་གྱི་ཡོད་ན་དེ་ལ་བོད་བོད་མི་ཚོས་ནས་གདོང་ལེན་བྱེད་ཀྱི་ཡིན་པ་དེ་གསལ་བོ་རེད་ཟེར་ཞུ་ཡིན། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་གནས་ཚུལ་ཤེས་རྟོགས་བྱུང་བའི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་མགོ་ལོག་བ་ཡན་དགོན་པའི་དགེ་འདུན་པ་ཚོ་ལ་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ཁས་ལེན། དགོས་པའི་ས་ཡིག་བརྒྱབ་བཅུག་ཡོད་པ་དང། སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་འཛིན་བཟུང་བཙན་འཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པའི་ནང་དགའ་ལྡན་ལྔ་མཆོད་ལ་ལྷ་སའི་ནང་ཞིབ་དཔྱད་དམ་དྲག་ཤུགས་ཆེ་བྱས་པ་དང་སྤྱི་ཟླ་གསུམ་པའི་ནང་གཡང་མཚོ་ལགས་ནས་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པའི་ནང་ལི་ཐང་གི་དགེ་བཤེས་ཕན་བདེ་རྒྱལ་མཚན་བཙོན་ཁང་དུ་འདས་གྲོངས་སོང་བ་སོགས་ཀྱི་གནས་ཚུལ། ཐོན་གདའ། རྣམ་པ་ཚོས་ད་ལྟ་གསན་ཞོར་ལས་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་གཏོང་བར་གསན་རོགས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་ཐུགས་དགོངས་བཞིན་དཔལ་ལྡན་དགའ་ལྡན་ཕོ་བྲང་གི་ངོས་ནས་རྒྱ་གར་བི་ཧར་མངའ་སྡེའི་ནང་ཆགས་པའི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང The Dalai Lama Center for Tibetan and Indian Ancient Wisdom ཞེས་པ་ཞིག་གསར་སྐྲུན་ཞུ་མུས་ཡིན་པ་དང་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལྟེ་གནས་ཁང་དེ་ཉིད་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་འདུག་དེ་ཡང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་སྤྱི་ཁྱབ་འགན་འཛིན་གྱི་ལས་ཁུར་འགན་བཞེས་ཡོང་བའི་ཕྱག་བྲིས་ཤིག་སྩལ་བའི་ནང། ལས་གཞི་འདི་ནི ྋགོང་ས ྋསྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་རླབས་ཆེན་འཕྲིན་ལས་ཀྱི་ཆ་ཤས་འཕགས་བོད་གཙོ་གྱུར་འཇིག་རྟེན་སྤྱི་ཡོངས་ལ་དོན་སྨན་ཆེ་བའི་ལས་གཞི་ཇི་སྲིད་ནམ་གནས་བར་རྒྱུན་འཁྱོངས་དགོས་པ་ཞིག་ཡིན་སྟབས་ཐོག་མ་ནས་སྤྱི་ཁྱབ་འགན་འཛིན་ཤེས་འཇོན་གཉིས་ལྡན་ཞིག་དགོས་གལ་ཆེ་བར་བརྟེན་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཐུན་མོང་ནས་བརྒྱུད་རིམ་གོ་བསྡུར་དང་ཉམས་ཞིབ་ཞུས་པའི་མཇུག་འབྲས་སུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་དྲུག་ཉིན་འོས་མི་བརྒྱད་འཆར་འབུལ་ཞུས་པ་ལས་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ་ཕྱག་རྟགས་གསོལ་སྩལ་བྱུང་ཡོད་པ་འཁོད་འདུག་པ་མ་ཟད་དགེ་བཤེས་མཆོག་ནས་གང་མྱུར་ལས་ཁུར་འགན་བཞེས་ཡོང་བའི་སྐུལ་མ་གནང་འདུག། དེའི་ཐད་འདི་གའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ལ་ཞལ་པར་བརྒྱུད་འབྲེལ་བ་ཞུས་ཐབས་བྱས་ཀྱང་ཐུག་ཐུབ་མ་སོང། ཡང་དེ་དང་ཕྱོགས་མཚུངས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་གསུམ་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་གི་རྨང་གཞི་འདིང་ཆོག་གི་མཛད་སྒོར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་ལྟེ་གནས་ཁང་དེ་ཉིད་ཀྱི་རྩིག་རྨང་འཇོག་གནང་མཛད་ཡོད་པ་མ་ཟད། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། འཛམ་གླིང་ཞི་བདེ་དང་འབྲེལ་བའི་ནང་པ་སངས་རྒྱས་པའི་ཆོས་ལ་ཚང་མས་དོ་སྣང་གིས་གོང་འཕེལ་ཡོང་ཐབས་ལ་འབད་བཞིན་པར་ཐུགས་རྗེ་ཆེ་མཛད་འདུག། གཙོ་བོ་སངས་རྒྱས་ཀྱིས་གསུངས་པའི་བྱམས་བརྩེ་ཟེར་བ་འདི་དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་ལ་ཡང་ཕན་ཐོགས་ཡོད་འདྲ་བ་ཅིག་གི་གལ་ཆེན་པོ་གཅིག་བརྩིས་ནས་ཨེ་ནི་གང་ལྟར་བོ་དྷི་ག་ཡ་ཟེར་བའི་གནས་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་པའི་ཐོག་མ་དང་བྱམས་བརྩེ་རྩ་བར་གྱུར་པའི་ཨེ་ནི་སངས་རྒྱས་ཀྱི་ཆོས་ཚུལ་འདི། ཡང་འདི་ལ་གསར་དུ་བཙུགས་དེ་ནས་ཡར་འདུག། ད་ཡར་རྒྱས་བཞིན་པ་ཞིག་གིས། ཡིན་དུས་ད་ནི་ཚང་མས་དེའི་ཐུགས་སྣང་དམིགས་བསལ་གནང་ཡག་དེ། ཨེ་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལྟེ་གནས་ཁང་དེ་བཞིན་ཡོངས་སུ་ལེགས་གྲུབ་ཟིན་པའི་རྗེས་གཙོ་བོ་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ལ་སློབ་གཉེར་དང། ཉམས་ཞིབ། མཚུངས་བསྡུར། འབྲི་རྩོམ། དཔར་སྐྲུན། སྒོམ་སྒྲུབ་ཉམས་ལེན་དང་ཚོད་ལྟ་སོགས་དོན་གཉེར་བ་སོ་སོས་གང་ལ་ཅི་འདོད་ཀྱི་ལས་དོན་སྒྲུབ་པའི་མཐུན་རྐྱེན་བསྐྲུན་རྒྱུ་དེ་ཡིན་འདུག་གཞན་ཡང་ད་རེས་ལྟེ་གནས་ཁང་དེ་ཉིད་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་བཞག་གནང་བའི་སེར་སྨད་མཁན་པོ་དགེ་བཤེས་བཀྲ་ཤིས་ཚེ་རིང་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་བོད་ཀྱི་ནུབ་ཕྱོགས་སུ་ཆགས་པའི་སྟོད་མངའ་རིས་སྤུ་ཧྲེང་ཁུལ་དུ་འཁྲུངས་ཤིང་བོད་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་སེར་སྨད་གྲྭ་ཚང་དུ་ཆོས་ཞུགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་རྗེས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དང་འབྲེལ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བཟུང་ཡུ་རོབ་དང་བྱང་ཨ་རི། དེ་བཞིན་ཨེ་ཤེ་ཡའི་རྒྱལ་ཁབ་སོགས་ནང་བོད་བརྒྱུད་ནང་བསྟན་ཐད་སློབ་ཁྲིད་གནང་མུས་ཡིན་པའི་ཁར། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ལོན་ཌོན་གཙུག་ལག་སློབ་གཉེར་ཁང་ནས་ཨེ་ཤེ་ཡ་དང་ཨ་ཧྥེ་རི་ཁའི་ཐོག་གི་མི་རྒྱུད་དཔྱད་རིག་ཐོག་གཙུག་ལག་རབ་འབྱམས་ཀྱི་སློབ་མཐར་སོན་འདུག་པ་དང། ཁོང་གིས་དབྱིན་ཡིག་ཐོག The Foundation of Buddhist Thought འམ་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཞེས་པའི་ཕྱག་དེབ་པོད་བདུན་ཙམ་བརྩམས་འདུག་པ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་མཁན་ཐོག་དགུ་བཅུ་གོ་གཅིག་པར་བསྐོ་གཞག་གི་བཀའ་ཡིག་ཕེབས་ཏེ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་དྲུག་པའི་ནང་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་དུ་མཁན་པོའི་ཁྲི་སྟོན་མཛད་སྒོ་ཚོགས་པ་ནས་བཟུང་ད་བར་མཁན་པོའི་མཛད་འགན་བཞེས་མུས་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་མཆོག་དང་མཇལ་འཕྲད་ཞུས་ཏེ་བོད་དོན་སྐོར་བཀའ་མོལ་གནང་གདའ། དེ་ཡང་ཨོ་སི་ཁྲི་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཕྱི་ཟླ་དང་པོའི་ཚེས་བཅུ་ཚེས་ཉིན་ཨོ་སི་ཁྲི་ལི་ཡར་བཅའ་སྡོད་ཡུ་རོབ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོའི་ལས་ཁུངས་སུ་ཕེབས་ནས་གསར་དུ་བསྐོ་བཞག་གནང་བའི་གཞུང་ཚབ་སྐུ་ཞབས Gabriele Visentin མཆོག་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུས་པའི་བརྒྱུད་ནས་ཉེ་སྔོན་ཡུ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་བརྒལ་བ་བཙན་དབང་གིས་ཕ་མ་དང་ཁ་བྲལ་ནས་བཅའ་སྡོད་སློབ་གྲྭ་ལ་བཅུག་ནས་རྒྱ་སྒྱུར་གྱི་སློབ་གསོ་སྤེལ་བ་དང་སྤེལ་མུས་ཡོད་པ་བཅས་ལ་སྐྱོན་བརྗོད་དང་གྲོས་ཆོད་བཞག་པ་ལ་ཐུགས་རྗེ་ཆེ་ཞེས་ཞུས་ཡོད་པ་རེད་ད། དེ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནས་ཚུལ་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་གྱི་ཡང་སྲིད་ངོས་འཛིན

དེ་འདྲ་ཆགས་བསྡད་ཡོད་རེད་ཨ་ནི་ཁོང་ལ་འཚམས་འདྲི་ཞུ་ཡ་དང། ཨ་ནི་དོན་དག་གཉིས་པ་དེ་ག་ཚོད་ཉེ་བའི་ཆར་ལ་ད་ལྟ་ཡུ་རོབ་མཐུན་ཚོགས་གྲོས་ཚོགས་ནས་རྒྱ་ནག་གཞུང་གིས་ད་བོད་ཕྲུག་ས་ཡ་གཅིག་ལྷག་གཅིག་ལ་མི་སེར་སྤེལ་ཡུལ་གཏན་སྡོད་སློབ་གྲྭ་ཁག་ཏུ་བཙན་འཇུག་བྱེད་བཞིན་པའི་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་གནང་ཡོད་རེད་ཨ་ནི་དེ་ལ་ཐུགས་རྗེ་ལེགས་འབུལ་ཞུ་ཡ་གཙོ་བོ་འགྲོ་བ་དེ་འདྲ་ཆགས་ཏེ་ཡོད། ཨ་ནི་དེ་དང་མཉམ་དུ་ལ་ཁོང་ལ་ད་བོད་ནང་གི་འགྲོ་བ་མིའི་ཐོབ་ཐང།

བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བ་ལ་གཞིགས་ན། ཨོ་སི་ཁྲི་ལི་ཡར་བཅའ་སྡོད་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས Gabriele Visentin ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་མྱོང་བ་ཞིག་དང་བོད་དོན་ལ་མཁྱེན་རྒྱ་ཡོད་པ་ཞིག་ཡིན་པ་མ་ཚད་བོད་དོན་ལ་ཐུགས་སྣང་ཡོད་པ་ཞིག་ཀྱང་ཡིན་པ་དང།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཡང་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་འཐུས་མིའི་འོས་བསྡུ་སྔོན་གྱི་ཉིན་མོ་ལ་ཆབ་སྲིད་ཚོགས་པ་ཁག་གི་མཐའ་མའི་འདེམས་རྩོད་འདུ་འཛོམས་ཚོགས་ཡོད་པ་རེད། ཕྱི་ཚེས་བཅུ་གཉིས་ཉིན་མི་མང་ཁྲི་ཚོ་མང་པོ་འདུ་འཛོམས་བྱས་པའི་མཐའ་མའི་སྲིད་འཛིན་འདེམས་རྩོད་ཀྱི་འདུ་འཛོམས་ལ་ཞུགས་ཡོད་པ་དང་འབྲེལ་ནས་ཐེ་ཝན་གྱི་ཆབ་སྲིད་ཚོགས་པ་ཁག་གི་སྲིད་འཛིན་གྱི་འོས་མི་མཐའ་མའི་གོ་སྐབས་དེ་ཆགས་ཡོད་པ་རེད་ད། རྒྱ་ནག་གཞུང་གིས་ཐེ་ཝན་མི་མང་གིས་གཟབ་གཟབ་མ་བྱས་ན། འོས་བསྡུ་འདིས་ཐེ་ཝན་དམག་འཁྲུག་གི་ཉེན་ཁ་ལ་འཁྲིད་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད་ད། མི་འབོར་བྱེ་བ་གཉིས་དང་ས་ཡ་གསུམ་ཅན་གྱི་དམངས་གཙོའི་ལམ་ལུགས་ལྡན་པའི་ཐེ་ཝན་གླིང་ཕྲན་དང་རྒྱ་ནག་དམར་ཤོག་ཚོགས་པའི་དབང་འཛིན་འོག་རྒྱ་ནག་སྐམ་སའི་བར་ན་སྤྱི་ལེ་བརྒྱ་དང་བརྒྱད་ཅུ་ལས་མེད་པའི་མཚོ་འགག་ཞིག་ལས་མེད་པ་དང་རྒྱ་ནག་གིས་ཐེ་ཝན་གྱི་བདག་དབང་རྒྱ་ནག་པེ་ཅིང་གཞུང་ལ་ངོ་ལོག་བྱེད་བཞིན་ཡོད་པ་རེད་དཱ། ཐེ་ཝན་གྱི་འོས་བསྡུ་དེ་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དོ་སྣང་ཆེན་པོ་བྱས་ཡོད་ལ། རྒྱུ་མཚན་ནི་རྒྱལ་ཁ་ཐོབ་མི་དེས་འཐབ་ཇུས་ཀྱི་ཐད་ནས་གནད་འགག་ཆེ་བའི་གླིང་ཕྲན་དེའི་འགོ་འཁྲིད་བྱ་རྒྱུ་ཡིན་པ་རེད་དཱ། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་གིས་ཐེ་ཝན་གྱི་ཐེངས་འདིའི་འོས་བསྡུ་དེ་བཞིན་དམངས་གཙོ་དང་སྒེར་གཅོད་བར་གྱི་གདམ་ག་ཞིག་ལ་ངོས་འཛིན་གནང་ཡོད་པ་དང་ཐེ་ཝན་གོ་མིན་ཏང་ཚོགས་པའི་སྲིད་འཛིན་གྱི་འོས་མི་ཤིག་ཡུའུ་གྱིས་དམག་འཁྲུག་དང་ཞི་བདེའི་བར་གྱི་གདམ་ག་ཞིག་ལ་ངོས་འཛིན་བྱས་འདུག་དེ་བཞིན་རྒྱ་ནག་གཞུང་གིས་དགོས་དབང་ལ་ཐུག་ན་དྲག་པོའི་ལམ་ནས་མེས་རྒྱལ་གཅིག་གྱུར་བྱེད་རྒྱུ་ཡིན་ལུགས་ཡང་ནས་ཡང་དུ་འཇིགས་སྐུལ་བྱེད་བཞིན་ཡོད་པ་ལྟར། ཐེ་ཝན་འོས་བསྡུའི་དུས་ཡུན། ཇེ་ཉེ་ལ་སོང་བ་དང་མཉམ་དུ་རྒྱ་ནག་གཞུང་གིས་ཐེ་ཝན་གྱི་གླིང་ཕྲན་གྱི་མཐའ་སྐོར་དང་མཁའ་དབྱིངས་སུ་འཇིགས་སྐུལ་བྱེད་པའི་བྱ་སྤྱོད་ཀྱང་ཇེ་མང་སྤེལ་བཞིན་ཡོད་པ་རེད། ལྷག་པར་དུ་ཕྱི་ཚེས་བཅུ་གཅིག་ཉིན་ཐེ་ཝན་གྱི་ཉེ་འཁྲིས་སུ་རྒྱ་ནག་གིས་བཏང་བའི་དབུགས་ལྒང་ལྔ་བྱུང་ཡོད་པ་དང་ཐེ་ཝན་གཞུང་གིས་དེ་ནི་ཐེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱས་པའི་བྱ་སྤྱོད་ལ་ངོས་འཛིན་བྱས་ནས་སྐྱོན་བརྗོད་དྲག་པོ་བྱེད་བཞིན་རེད། དེ་ནི་དེ་མཚམས་རྒྱལ་སྤྱིའི་ཆོས་ཚོགས་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་འགོ་ཁྲིད་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགོ་ཁྲིད་ཚོ་ལ་རིང་མིན། རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་དཔྱད་ཞིབ་ཀྱི་ཚོགས་འདུ་གནང་སྐབས་རྒྱ་ནག་གིས་ཆོས་ལུགས་རང་དབང། བརྡལ་བཤིག་གཏོང་བཞིན་པའི་གནད་དོན།

མི་ཚང་མ་ལ་འགྲོ་བ་མིའི་ཐོབ་ཐང་ཆ་ཚང་ཡོང་རྒྱུ་དེ།
མཉམ་འབྲེལ་རྒྱལ་ཚོགས་ཀྱི་གླིང་གི་ཡན་ལྟར་ཉིན་ཞིག་དེ་རྒྱ་པ་ཡིན་ཞེས་གསུངས་ན། བོད་འདི་དག་རྒྱ་ནག་གིས་བཙན་འཕྲོག་བྱས་པ་ནས་བཟུང་སྟེ་ང་རང་ཚོ་ཆོས་དད་རང་མོས་མེད་པར་ཨ་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཨ་ནི་གཅིག་ཁོ་རང་ཚོ་གི་རི་རྒྱལ་གནས་མོལ་གྱི་ཨ་ཉིད་མེད་རེད་ཨ་ནི་དཀའ་ཚེགས་བཏང་ནས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པ་ཡིན་ཙང་ཨ་འདི་མི་ཞིག་ཡིན་པའི་ཆ་ནས་བདེ་བ་འདོད་མཁན་དང་སྡུག་བསྔལ་མི་དགོས་པ་གཅིག་མཚུངས་རེད།

སྐུ་ཞབས་བྱེད་རྒྱུ་གི་ངན་བྱུས་འཐེན་གྱི་ཡིན་པ་གི་སྐོར་ཞིག་བཀོད་གནང་ཡོད་པ་རེད་འདུག་ཡང་རྒྱ་ནག་ནང་ཆོས་དད་རང་གི་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་བ་གི་དཔེ་མཚོན་བཞིན་བཤད་ན། རྒྱ་ནག་གིས་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་ནང་གི་ཁ་ཆེ་གི་ལྷ་ཁང་ནང་འཆར་གཞི་དང་ལྡན་པའི་ཐོག་ནས་གཏོར་བཤིག་གཏོང་བཞིན་པ་མ་ཟད་ཁ་ཆེ་གསུང་རབ་ཁུ་རན་དང་ཁ་ཆེ་གི་དཔེ་ཆ་ཁག་བསྐྱར་སྒྲིག་བྱེད་ཀྱི་ཡོད་པ་གི་སྐོར་ཞིག་བཀོད་པ་རེད། ཡང་རྒྱ་ནག་གཞུང་གིས་ཆོས་དད་རང།

ཡིད་ཀྱི་ཁྱད་ཀྱིས་དང་བཙན་བཀག་གཏོང་བ་ལ་བརྟེན་ནས་རྒྱ་ནག་དེ་བཞིན་ཆོས་དད་རང་དབང་སོགས་མེད་པ་རྒྱལ་ཁབ་ཁག་གི་ནང་མིང་འདོན་གནང་བ་དེ་འདྲ་གསར་འགྱུར་སོགས་གནས་ཚུལ་ཐོན་པ་བརྒྱུད་ནས་ཁོང་གིས་ཤེས་རྟོགས་བྱུང་ཡོད་པས། གང་ལྟར་རྒྱ་ནག་གཞུང་གིས་དུས་རབས་ཉི་ཤུ་རྩ་གཅིག་པ་གི་འགྲོ་ལུགས་དང་མཐུན་པོ་གི་ལམ་ཁ་ལ་ཞབས་བཅགས་ཐུབ་རྒྱུ་གི་དགོངས་པ་བཞེས་ནས་འགྲོ་བ་མི་ལ་ཕན་ཐོགས་ཡོང་བ་དེ་རིགས་གནང་བཞིན་ཡོད་ཅེས་གསུངས་སོང། གཞན་ཡང་གོང་ཞུས་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྐུལ་ཕུལ་མཁན་གྱི་གྲས་སུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཡང་ཡོད་པ་རེད། གཉའ་ཁྲི་རྒྱ་མཚོ་གཅིག་རྒྱ་ནག་ནང་གི་འབྲོག་མི་ཐུག་ཐུམ་བཀོད་ཀྱི་གནས་གཏན་འཇགས་ཤིག་འཐེན་བཞིན་པ་དེ་ནི་སྤྱི་ཟླ་དང་པོ་གི་ཚེས་ཉེར་བཞི་རྩ་སོག་ཉིན་པེ་ཅིན་པ་གཉའ་ཁྲི་རྒྱ་མཚོ་གཅིག་འབྲོག་མི་ཐུག་ཐུམ་ལྷན་ཚོགས་ཀྱི་དྲ་ཐོག་ཏུ་བསགས་ཡོད་པ་རེད། གསར་འགྱུར་འདི་ཚོ་རིགས་ཀྱི་ཉིན་རེའི་ཤུལ་མི་ང་ཆོས་ཅན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་རྒྱང་སྲིང་ཞུ་རྒྱུ་ཡིན། རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་པའི་བུད་མེད་བསྟན་འཛིན་དཔལ་སྒྲོན་ལགས་གོ་ལའི་མཛངས་མའི་འགྲན་བསྡུར་ནས་ཕྱིར་འཐེན་བྱེད་དགོས་བྱུང་འདུག་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་མཛངས་མའི་འགྲན་བསྡུར་དབུ་རྒྱན། ཐོབ་མི་ཨ་རི་ནིའུ་ཡོག་ཏུ་གནས་བཞུགས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཉེ་དུས་ཨེ་ཤེ་ཡ་རྒྱལ་ཁབ་ཀམ་བོ་ཌི་ཡའི་ནང་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་བཞུགས་ཀྱིས་རྩེར་སོན་མཛེས་མ་ཉི་ཤུ་རྩ་ལྔའི་ཁོངས་སུ་ཚུད་ཡོད་ཀྱང་རིམ་པས་རྒྱ་ནག་གཞུང་གིས་གོ་ལའི་མཛངས་མའི་འགྲན་བསྡུར་གོ་སྒྲིག་ཚོགས་པ་དང་གོ་ལའི་མཛངས་མའི་འགྲན་བསྡུར་སྔོན་འགྲོ་གནང་ཡུལ་ཀམ་བོ་ཌི་ཡ། གཞུང་ལ་གནོན་ཤུགས་སྤྲད་པ་བརྒྱུད་ནས་ཁོ་མོ་ལ་ཆ་རྐྱེན་འདྲ་མིན་བཏོན་པ་དང་རྒྱ་ནག་གི་མིང་ཐོག་ནས་མཉམ་ཞུགས་བྱེད་དགོས་པ་སོགས་བཤད་པ་ལ་བརྟེན་ནས་ཁོ་མོ་འགྲན་བསྡུར་དེ་ནས་ཕྱིར་འཐེན་བྱེད་དགོས་བྱུང་ཡོད་པ་རེད་འདུག་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་ན་ཁོང་ཚོ་ཀམ་བོ་ཌི་ཡ་དང་ཝེད་ནམ་རྒྱལ་ཁབ་གཉིས་ཀྱི་ནང་ཚུགས་བཞིན་པའི Miss Global གོ་ལའི་མཛངས་མའི་འགྲན་བསྡུར་ནང་བོད་མིའི་ཚབ་མཚོན་ཆེད་ཟླ་བཞི་རིང་གྲ་སྒྲིག་བྱས་ནས་མཉམ་ཞུགས་བྱས་ཡོད་པ་དང་སྤྱི་ཟླ་དང་པོའི་ཚེས་གཉིས་ཉིན་ཀམ་བོ་ཌི་ཡའི་ནང་སྔོན་འགྲོའི་འགྲན་བསྡུར་སྐབས་ཁོ་མོས་སྡིངས་ཆའི་སྟེང་ཁོ་མོ་བོད་ཀྱི་ཚབ་མཚོན་བྱས་ནས་མཉམ་ཞུགས་དང་བཅས་བོད་ཀྱི་སྐོར་ངོ་སྤྲོད་དང་མཇུག་ཏུ་བོད་རྒྱལ་ལོ་ཞེས་བཤད་པ་ཡིན་རྗེས་སུ་ཁོ་ཚོ་འགྲན་བསྡུར་བ་ཚོ་ཀམ་བོ་ཌི་ཡ་ནས་ཝེ་ཏི་ནམ་ལ་འགྲོ་སྐབས་ས་མཚམས་ནས་གོ་སྒྲིག་ཚོགས་ཆུང་གི་མི་སྣས་ཁོ་མོ་ལ་རྒྱ་ནག་གཞུང་གིས་ཡུལ་དེའི་སྲིད་བློན་གཙོས་པའི་འགྲན་བསྡུར་གོ་སྒྲིག་ཚོགས་ཆུང་ལ་གནོན་ཤུགས་སྤྲད་དེ་ཁོ་མོ་འགྲན་བསྡུར་ཁྲོད་ནས་བོད་ཀྱི་མིང་བྱང་གོན་མི་ཆོག་པ་དང་བོད་རྒྱལ་ལོ་ཞེས་བཤད་མི་ཆོག་ཅེས་བཤད་སྐབས་བློ་ཕམ་བྱུང་བ་དང་མ་ཚད་ད་རུང་བོད་ཀྱི་རྒྱལ་དར་མཉམ་འཁྱེར་མི་ཆོག་པ་དང། བོད་ཆས་གོན་མི་ཆོག་པ་སོགས་ཀྱི་ཆ་རྐྱེན་བཏོན་ཡོད་པ་མ་ཚད་བོད་དང་ཐེ་ཝན་གཉིས་རྒྱལ་སྤྱིའི་འགྲན་ཚོགས་སུ་ཞུགས་འདོད་ཡོད་ཚེ་རྒྱ་ནག་མི་མང་མི་སེར་གྱི་ཐོག་ནས་མཉམ་ཞུགས་བྱེད་དགོས་པ་སོགས་ཀྱི་ཆ་རྐྱེན་བཏོན་ཡོད་པ་དང་དེ་ནི་ཁོང་མོ་འགྲན་བསྡུར་ལ་ཞུགས་པའི་དམིགས་ཡུལ་མིན་པས་ཆ་རྐྱེན་དེ་དག་ལ་མོས་མཐུན་མ་བྱས་པར་འགྲན་བསྡུར་ནས་ཕྱིར་འཐེན་བྱེད་དགོས་བྱུང་བ་བློ་ཕམ་བྱུང་བ་ཡིན་ནའང་ད་ཐེངས་ཁོང་མོ་རྒྱལ་སྤྱིའི་རང་བཞིན་གྱི་མཛངས་མའི་འགྲན་བསྡུར་ནང་བོད་པའི་ངོ་ཚབ་མཚོན་པའི་ཐོག་ནས་མཉམ་ཞུགས་བྱེད་རྒྱུའི་གོ་སྐབས་བྱུང་བ་ལ་ཧ་ཅང་དགའ་ཚོར་བྱུང་བར་འགྲེལ་བརྗོད་གནང་གདའ།